གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། བར་དོ་ཐོས་གྲོལ་ལས་ཆོས་ཉིད་ཀྱི་བར་དོ་དེ་ཞུ་བའི་སྐབས་ཨིན་ད་ཆོས་ཉིད་བར་དོ་འདི་ཀྱི་ནང་ལས། ལྷ་ཚོགས་ཀྱི་ཤར་སྣང་འདི་ཚུ་རིམ་པ་བཞིན་དུ་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་འདི་ཚུ་ཤར་ཚར་ཏེ་བསྐྱེད་པའི་དེ་ལས་ཁྲག་འཐུང་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་ཟེར་མི་འདི་ཚུ་རིམ་པ་བཞིན་དུ་ཤར་བའི་སྐབས་ཏེ། ད་བདེ་བས་སོང་བཞག་ནོ། ཧེ་རུ་ཀ་དྲག་པོ་གི་ལྷ་སུམ་ཅུ་ཐམ་པ་གི་ཕྱི་རིམ་དུ། དབང་ཕྱུག་མ་ཉི་ཤུ་རྩ་བརྒྱད་ཟེར་མི་འདི་ཚུ་ཡ། མགོ་བརྙན་རྣམ་པ་སྣ་ཚོགས་འདྲ་མིན་སྣ་ཚོགས་འབད་ཞིནམ་ལས་འབད་དེ་འབད་ཤར་ནི་ཡོད་ཟེར་ཨིན་མས། ད་འདི་དེ་འབད་ཤར་སྣང་འདི་ཚུ་རིམ་པ་བཞིན་དུ་ལྷག་སྟེ་ཕུལ་བ་ཅིན། ཀའི་རི་སྐྱེས་བུ། ཤར་ནས་སྲིན་མོ་མོ་ན་གཡག་སྒོ་མ་ལ་ནག་རྡོ་རྗེ་ཐོགས་པ་དང། དབང་ཕྱུག་མ་ཉི་ཤུ་རྩ་བརྒྱད་ཀྱི་ནཱི་ལས། ཤ་ཁ་དུག་ལས་བེར་བ་བྱིན། སྲིན་མོ་མོ་ན་སེ་མི་ཏི་ཡིན་པས་སྲིན་མོ་མོ་ན་སེ་མི་ཏི་གུ་ཏོ་ཏི་གཡག་གི་གུ་ཏོ་བས་གཡག་གཟུང་བས་གུ་ཡག་སྒོ་པའི་གཟུགས་འདི་སྨིན་པའི་བེ་ཤིམ་ལྟ་བས། དེ་ཆགས་ལུས་ཆགས་ཚེ་འདི་རྡོ་རྗེ་རྣམ་འདེགས་ཀྱི་བེ་ཤིམ་ལྟ་སྟེ་དེ་བས་ཤ་དེ་ཐུན་འོང་སེམས་མེད། དེ་ལས་ཚངས་པ་དམར་སེར་སྦྲུལ་སྒོ་མ་བླངས་ན་པད་མ་འཛིན་འདེགས་ཀྱི་བེ་ཐུན་འོང་སེམས་ཚངས་པ་དམར་སེར་སེམས་མེད་ཅི་ཡིན། དེ་ཚངས་པ་དམར་སེར་སེམས་མེད་འདི་གུ་དོ་དེ་དྲོད་ཀྱི་གུ་དོ་བེ་ཡིན་བེ་ལ་བུའི་བེ།

རེ་དྭགས་སེམས་ཅན་གཅན་གཟན་གཟིགས་སེམས་མི་འདི། གཟིགས་ཀྱི་གུ་དོག། ལ་བ་ལུ། ཏྲི་ཤུ་ལ། གསེར་རི་བོད་ཀྱི་མཚོན་ཆ་ཅན་རྣམ་འགྲེལ་དགྱེས་པའི་ཕྱག་མཚན་འདེབས་པའི་རྣམ་འགྲེལ་ཡུལ་སེམས་མེད། དེ་ལས། རྟོག་འདོད་ཉོན་མོངས་སེམས་མི་འདི་ཡིན་པས་རྟོག་འདོད་སེམས་མི་འདི་སྐུ་མདོག་ཏྲི་དང་ཧོན་བེ་ཡིན་ནི་དེ་ཀྱི་རྟོག་འདོད་ཉོན་མོངས། ད་དཔེར་ན། སྲིན་སྨོ་སྨུག་ནག་སེར་ཡོལ་གང་དེ་སྐུ་མདོག་སྨུག་ནག་པའི་ཡུལ་ནི་དེ་ཡིན་ཏེ་ཚངས་པ་དམར་སེར་སེར་ཡོལ་གང་ལས་སྐུ་མདོག་དམར་སེར་པའི་ཡུལ། ལྷ་ཆེན་ལྗང་ནག་སེར་ཡོལ་གང་ལས་སྐུ་མདོག་ལྗང་ནག་པའི་ཡུལ་ནི་དེ་ཡིན་ཏེ། དེ་གསུམ་པའི་རྟོག་འདོད་སྙོམས་མོ་སེར་ཡོལ་གང་ལས་སྐུ་མདོག་དེ་གདགས། ལྷུན་པོའི་ཡུལ་ནི་འདི་ཡིས་ཉོན་མོངས་སེལ། བདག་དང་འདི་སྐུ་མདོག་རྟོགས་འདོད་ཉོན་མོངས་སེལ་མི་འདི་སྐུ་མདོག་ལྷུན་པོའི་ཡུལ་དེ་དགུ་རྟོགས་འདི་སེན་མོང་གི་སྒོ་ཟེར་རི་དྭགས་སེམས་ཅན་དེ་སེན་མོང་སེལ་མི་འདི་ཀྱི་སྒོ་རྟོགས་པའི་ཡུལ་ཟེར་རི་དྭགས་སེན་མོང་གི་སྒོ། དེ་ཕྱག་མཚན་སྦལ་པ་ཅན་དེ་ཕྱག་ན་འཁོར་ལོ་རྣམས་འདི་ཡོད་སེམས་མེད་དེ་ལས་གཞོན་ནུ་དམར་མོང་སེལ་མི་འདི་སྐུ་མདོག་དམར་སྦལ་ཡུལ་སྐུ་མདོག་དམར་སྦལ་ཡུལ་དེ་དགུ་རྟོགས་འདི་སྦལ་བ་ཅན། འབྲས་ཀྱི་སྒོ་གསེང། དེ་འབྲས་ཡིད་རྣམ་བབས་པའི་ཤེམས་ལས་པའི་འབྲས་ཀྱི་སྒོ་བས་ཡུལ། ལ་བ་ལོ་བའི་བ་བྱིན། དེ་ལྟར་དུང་ཐུང་སེམས་མེད་ཀྱི་ཕྱག་འཚལ་འདི་བསོད་ནམས་དེ་ཡུལ་སེམས་མེད་ཨང་ནི་དེ་སྲུང་ང་ཅད་ར་ལུག་ཤ་ནི་ཡིན་པས་ལ། དེ་བཟུང་བས་དེ་བརྒྱ་བྱིན་དཀར་མོ་སེམས་མེད་དེ་སྐུ་མདོག་དཀར་པས་འམ། བརྒྱ་བྱིན་སེམས་མེད་དེ་སྐུ་མདོག་དཀར་པས།

དེ་ཤར་གྱི་རྣལ་འབྱོར་མ་དྲུག་རང་གི་ཀླད་པའི་ནང་ནས་ཐོན་ནས་རང་ལ་ཤར་རོ་ཟེར་མི་དེ་འང་འདི་ལྟར་དུ་གོང་ལུ་ཞུ་ཚར་མ་ཐག་ཏུ་དེ་དེ་ཤར་གྱི་རྣལ་འབྱོར་མ་དྲུག་ཟེར་མི་དེ་ཡིན་པས་ལ་དེ་རང་གི་ཀླད་པའི་ནང་ན་ལས་ཐོན་དེ་གིས་འབད་རང་ལུ་ཤརཝ་མ་གཏོགས་དེ་གཞན་ཕྱི་ཁ་ལས་ག་ཏེ་ལས་ཡང་འོངམ་ཅིག་མེན་ཟེར་མི་དེ་འབད་ཤར་མི་དེ་ཚུ་ཆ་མཉམ་རང་གི་ཀླད་པའི་ནང་ན་ལས་ཐོན་དེ་གིས་འབད་དེ་རང་ལུ་ཤར་དོ་ཡོད་པ་ཡིན་ཤར་གྱི་རྣལ་འབྱོར་མ་དྲུག། ད་དེའི་རང་རྒྱལ་ཀླད་པའི་ནང་ན་ལས་ཐོན་ཏེ་ཤར་བ་ནི་འདས་ཀྱི་དེ་ལུས་འཇིག་སྣང་སྐྱེ་འགོ་དགའ་ནི་ཡ་མི་འཇིག་དྲག་ན་ང་དྲག་མ་སྐྱེ་སེམས་མེད་དེ་ལ་མ་འཇིགས་ཤེས། ད་ཤག་ཁ་ཏུ་ལའི་རྣལ་འབྱོར་མ་འབྲུག་རིམ་པ་བཞིན་དུ་རང་རྒྱལ་ཀླད་པའི་ནང་ན་ལས་འདས་པའི་ཐུན་དེའི་རང་ལུས་ཤག་རྡོ་བཟུང་པས་དེ་ལས་ལྷོ་ཁ་ཏུ་ལས།

དེ་ལས་གཉིས་པ་སྟེ་བཞི་བ་དམར་མོ་སེམས་མེད་དེ་ཡིན་པས་སྐོམ་དང་སྨྲ་བའི་ཡུལ། དེའི་གོ་རྟོགས་ཏེ་ཆུ་སྲིན་གྱི་གོ་རྟོགས་པའི་ཡུལ་སེམས་མེད། ཆུ་སྣ་ལོ་འདོད་པའི་སེམས་ཅན་ཆུ་སྲིན་གྱི་གོ་རྟོགས། དེ་གཟུགས་འདི་རྨིས་པས་སྨྲ་མི་བྱ་སྙམ། དེ་ལ་བ་ལུ། དེ་དང་ཕྱག་མཚན་འདི་བུམ་པ་རྣམས་ཏེ་ཡུལ། དེ་ལས་གསུམ་པ་སྟེ་དེ་བདུད་རྩི་དམར་མོ་སེམས་མེད་དེ་ཡིན་པས། དེ་སྐོམ་དང་སྨྲ་བའི་ཡུལ་སེམས་མེད་བདུད་རྩི་དམར་མོ་སེམས་མེད་དེ།

ལ་བ་ལུ་ཕྱག་མཚན་སྦས་པ་ཅན་འཁོར་གྱི་དེ་དབྱུག་ཏོ་རྣམས་ཏེ་བེའུ་ཡོད་ཡོད་སེམས་པའི་དབྱུག་གོ་དབྱུག་ཏོ་རྣམས་འདུ་བྱར་དེ་གྱིས་པས་དེ་དེ་གཟུང་བའི་ཡོད་པ་ཡིན་པས། དེ་ལྟར་དགྲ་བོ་བེ་ཤིམ་ལས་པས་སྲིན་མོ་སེར་སྣ་སེམས་མི་འདི་འམ་སྲིན་མོ་སེར་སྣ་སེམས་མི་འདི་དེ་སྐུམ་དོ་སེར་སྣ་བེའུ་ཡོད་ཡོད་དེ་དགུ་ཏོ་སྦས་པ་ཅན་སྟག་གིས་བསྒོ་བེའུ་ཡོད་རི་དྭགས་སེམས་ཅན། གཅན་གཟན་སྟག་གིས་བསྒོ་བའི་ཡུལ། སེམས་མེད་དེ་ལས་ཕྱག་མཚན་སྦས་པ་བྱིན། དེ་ཐོད་ཕྱག་མཚན་ཐོད་པ་ཆ་ལུགས་རྣམས་དེ་ན་ལུགས་ཕྲག་གང་དེ་བསྐྱེད་པས་དེ་དེ་གཟུགས་མེད་རྣམས་དེ་ཡུལ། དེ་ལས་ལྷོ་ཡུལ་གྱི་རྣལ་འབྱོར་མ་དྲུག་དཔལ་སྤོས་ཀྱི་ནང་ནས་ཐོན་དེ་བསྐྱེད་པའི་ཤིམ་ལས་པའི་རང་ལུགས་གཤགས་འོད་ཀྱི་ཚུལ་དེ་གཟུགས་ད་ལྟ་གོང་དུ་བཞུགས་མ་ཐག་ཏུ་དེའང་དེ་ཡིན། དེ་བས་ད་གོ་བགོ་བགེགས་མེད་ངང་ཆེ་རགས་ཀྱིས་ད་དེ་གཟུགས་ཡང། དེ་སོ་སོ་ཅི་ལས་བྱུང་ཆུབ་ག་ནི་ཡས་མི་འདུག་ཆ་མཉམ་རང་གི་ཀླད་པའི་ནང་ན་ལས་མཐུན་འབྲེལ་སྐྱེས་པའི་ཤིམ་ཀླད་པས་དེ་རང་བློ་དེ་བཟུང་པའི་ཤ་དོ་ཡོད་པ་ཡིན་དེ་ལུགས་འཇིགས་སྐྲག་སྐྱེ་ནི་མི་འོང་སེམས་མེད་དེ་ལ་མ་འཇིགས་ཤེས། དེ་ལུགས་མ་འགྲོ་བ་བས་ག་བྱེད་པའི་གོམས་མོ། རང་གིས་རིག་པའི་རྩལ་ལས་སོ་སོ་ཅི་མེད། ངོ་བོ་དེ་རང་གིས་རིག་པའི་ཀྱི་རྩལ་ལས་ཤ་ཤ་བོ་ཡིན།

ད་དེ་འབད་སོང་ཞིནམ། དེ་བར་དོ་ཡི་གེ། ཤར་སྣང་ལྷ་ཚོགས་འདི་ཚུ་དེ་འབད་ཤར་བའི་སྐབས་ལུ་ང་བཅས་ར་ཡི། ད་སེ་འོ་ཏབ་དང་དེའི་ལས་བཞིན་པས། དེ་དང་ཤེས་སྒོབ་དྲག་ཆེ་བའི་བ་ཆེན་དུས་སྐབས་དེ་ན་ལོ་ད་སྟོད་ལྷའི་ར་བདེ་བ་དང་མི་རྒྱུ་ལས་བཞིན་པས་སྐྱེས་དེ་གིས་འབད་ཤིམ་ལས་པས་དེ་ཉིན་ཤིམ་དང་ཐུག་ལོ་ཞག་སྒོབ་དེ་ཁ་བྱེ་བའི་ཟེར་ཞུ་ནི།

དག་ཏུ་འབྱུང་བ་མེད་པར་ཤོག། དགའ་ཟླ་འི་དུས་མི་ཡིན་རུང་ཆེན་མོ་རུ་ཐོགས་མེད་རྒྱུན་པར་སྐྱོན་བརྗོད་བྱེད་དགོས་སྐུ་འཁོར་དེ་སྐྱོན་གྱིས་མི་ཆེན་སྤྲོས་པའི་ལམ་སྐྱོན་ཟ་ཡོམ་ཡོམ་བྱབ་ལ་རྒྱུན་ཆགས་མཛད།

ཏེ་ཡར་ལས་མར་གྱི་ཏེ་ངོ་སྤྲོད་ཀྱི་རིམ་པ་དེ་ཚུ་ག་ར་གོང་དུ་ཞུ་ཚར་དེ་གིས་འབད་ཏེ་དེ་ལན། བསམ་གཏན་གྱི་ཞག་དེ་དང་པོ་ནང་ལས་འགོ་བཙུགས་དེ་གིས་འབད། ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་ཁྲག་འཐུང་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་དེ་ཚུ་རིམ་པ་བཞིན་དུ་ཏེ་ཤར་བའི་གི་ཤར་སྣང་ལས་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་དེ་ཚུ་ཡང་ག་ར་ཞུ་ཚར་ཡི།

དེ་འབད་བ་ཅིན། ད་ང་བཅས་ར། ལྷ་ཁྲོ་བོའི་གི་རིགས་ཟེར་མི་འདི་ཚུ་ཡང། གཞན་ཕྱི་ན་ལས་འབྱུང་རྒྱུ་མིན་ཆ་མཉམ་རང་གི་ཀླད་པའི་ནང་ན་ལས་ཤར་དོ་ཡོད་པ་ཡིན་ཟེར། འདི་ཡང་རང་གི་ཀླད་པའི་གྱི་ཤར་ཁ་ཐུག་ལས་ཤར་མི་གི་རྣལ་འབྱོར་མ་ལྷོ་ཁ་ཐུག་ལས་ཤར་མི་རྣལ་འབྱོར་མ་ནུབ་ཁ་ཐུག་ལས་ཤར་མི་རྣལ་འབྱོར་མ་བྱང་ཁ་ཐུག་ལས་ཤར་མི་རྣལ་འབྱོར་མ་ཟེར་དེ་བཟུམ་འབད་ཡོད། ད་འདི་གི་ནང་ལས་ད་རིགས་གསུམ་བྱེད་པས་ནི་ད་ག་ཚ་གི་ཁྲོ་ཐུལ་དེ་དེ་བས་གསུངས་ནོ།

བཟོ་དེ་སྨྲས་པས་ཡིན་གསལ། དེ་རྒྱས་ལ་བ་ལུ་དང་ཕྱག་མཚན་གསུམ་བྱས་པས་བ་ཅན་ཏེ་ཕྱག་མཚན་བེ་ཅོན་གསལ་མིན་ཏེ་དེ་ཁ་བཟུམ་པས་ཏེ་དེ་རྣམས་དེ་ཡོད་པས་ཡིན་གསལ་བ་མེད། བེ་ཅོན་གསལ་མིན་ཏེ་ཏེ་ཕྱག་མཚན་ཅི་འམ་དེ་ཕྱག་ལུ་རྣམས་དེ་རྒྱས་པས་ཡོད་གསལ། དེ་ལས། གཉིས་པ་དེ་དགའ་བ་དམར་མོ་ཟེར་མི་དེ་ཡིན་པས་ལ་དགའ་བ་དམར་མོ་ཟེར་མི་དེ་སྐུ་མདོག་དམར་པོ་འབད། དེ་ད་ཅི་ཡང་ཟ་བ་ལྗང་ནག་ཟེར་མི་དེ་སྐུ་མདོག་ལྗང་ནག་མོ། ད་ལྟོ་དགའ་བ་དམར་མོ་ཟེར་མི་གཉིས་པ་དེ་སྐུ་མདོག་དམརཔ་འབད་ཡོད། དེ་ལས་མགུ་ཏོ་དེ་རྟ་གི་མགུ་ཏོ་འབད་ཡོད་ང་བཅས་ར་ཏེ་དུད་འགྲོ་ད་སེམས་ཅན་རྟ་གི་མགུ་ཏོ་འབད། དེ་བདེ་སྐྱིད་ཕྱག་མཚན་དཔེ་བ་ཅིག་ལགས་ན་ཁོག་ཆེན་སེམས་མེད་དེ་རྣམས་དེ་ཡུལ་སེང་མོས་ད་དེ་སུ་ང་ཅེས་ར་བོ་དེ་དོང་ནང་པགས་དེ་སུ་ན་ལུར་དེ་ད་བྱེས་ཡུལ་གྱི་སྐབས་ལུ་ཧ་མགོ་ཚུགས་དེ་བཞི་ཁྲོ་གྱི་དེ་དེབ་རིལ་བའི་ལྕབ་དེ་གྱེས་པའི་ལྷ་ཁ་དེ་སུ་ན་ལས་དེ་བཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་ཨེ་ཁ་དོ་ལས་ལྕབ་ཁྲག་འཐུང་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་གཡོན་ཁ་དོ་ལས་པའི་ལྕབ་སྦས་པའི་དེའང་གནས་གསུམ་པའི་འོང་དུ་ཡོད་པ་ཡིན་ད་དེ་སུ་ན་ལུ་སྟག་དེ་གྱེས་པའི་སེར་བྱེས་རུ་ར་དེ་ཧ་མགོ་ཚུགས།

དེ་ལྟ་ཅི་ཡ་བཟའ་བ་བྱང་ནག་སེར་མེ་དེ་སྐུ་མདོག་བྱང་ནག་འམ། ད་དོ་དགའ་བ་དམར་མོ་སེར་མེ་གཉིས་པ་དེ་སྐུ་མདོག་དམར་པའི་ཡུལ། དེ་ལས་དགུ་དོ་དེ་རྟགས་ཀྱི་དགུ་ཐོབ་པའི་ཡུལ་ང་ཅེ་ར་ཏའི་དུད་འགྲོ་ཏཱ་སེམས་ཅན་རྟགས་ཀྱི་དགུ་ཐོབ་པའི། དེ་བདེ་སྐྱིད་ཕྱག་སེན་པའི་བ་ཅིན་ལ་ན་ཁོག་ཅན་སེར་མེ་དེ་གནམ་སྡེ་ཡུལ་སེང་མེ་ཏཱ་དེ་སུ་ང་ཅེ་ར་ཏའི་དོ་ནང་པ་དེ་སུ་ན་ལུ་ཏའི་ད་ཇེ་ཡོལ་གྱི་སྐབས་ལུ་ཧ་མགོ་ཚུགས། ཏེ་བཞི་འཕྲོ་གྱི། ཏེ་ལྡེབས་རིས་པའི་ལྕགས་ཀྱུ་བརྒྱད་པའི་ལྷ་ཁང་དེ་ཚུ་ནང་ལས། ཏེ་ཞི་བ་བཞི་བཅུ་རྩ་གཉིས་ཀྱི་ལྷ་ཚོགས་གཡས་ཁ་ཐུག་ལས་རྐྱབ། ཁྲག་འཐུང་ལྔ་བཅུ་རྩ་བརྒྱད་ཀྱི་ལྷ་ཚོགས་གཡོན་ཁ་ཐུག་ལས་པའི་ལྕགས་སྦས་པའི་ཏེ་ཨ་ནི་བཟུམ་སྦེ་འོང་དོ་ཡོདཔ་ཨིན། ཏེ་དེ་ཚུ་ནང་ལུ་སྟག་སྡིག་གི་བེ་སེར་ཅེ་རུ་ར་ཏེ་ཧ་གོ་ཚུགས། ཏེ་ལྷ་ཁང་ལ་ལུ་ཅིག་ནང་ལས་བག། ཏེ་ལྡེབས་རིས་ཀྱི་མ་ཚད་པའི་གྱི་སྐུ་དེ་ཚུ་ཡ། ཏེ་ཞི་ཁྲོ་གི་སྐུ། སེ་རྐང་ཞག་གི་ལྷ་ཚོགས་དེ་ཚུ་ནང་ལས་བག་དེ་སྦེ་འོང་དོ་ཡོདཔ་ཨིན། ཏེ་དེ་ཚུ་ལུ་ཅེ་སྡིག་གི་བེ་སེར་ཅེ་རུ་ར་ཧ་གོ་ཚུགས། ཟེར་ཞུ་ནི། དེ་ལས་གསུམ་པ་དེ་སྟོབས་ཆེན་དཀར་མོ། སྟོབས་ཆེན་ཚད་མེད་དེ་སྐུ་མདོག་དཀར་པའི་ཡུལ། སྐུ་མདོག་དཀར་པའི་ཡུལ། དེ་དགུ་སྟོབས་དེ་ཆུང་གི་སྒོ་བའི་ཡུལ། རྒྱ་ཆུང་གི་སྒོ། དེ་ཕྱག་མཚན་དཔེ་བ་ཅན་དབྱུག་ཏོ་རྣམས་དེ་ཡུལ། དབྱུག་ཏོ་དེ་མཐོ་དབུགས་དེ་སོ་རྣམས་དེ་ཡུལ། དེ་ལས་བཞི་པ་འབད་བ་ཅིན་སྲིན་མོ་དམར་མོ་ཟེར་མི་དེ་ཨིན་པས། སྲིན་མོ་ཟེར་མི་དེ་སྐུ་མདོག་དམརཔོ་སྦེ་ཡོད་ནི་དེ་གིས་སྲིན་མོ་དམར་མོ་ཟེར། དེ་ལས་མགུ་ཏོ་དེ་འབད་བ་ཅིན་དེ་གི་མགོ་དེ་དེ་དུད་འགྲོ་སེམས་ཅན་དེ་ཁྱི་ཡི་མགོ་རོ་ཁྱི་གི་མགུ་ཏོ་སྦེ་ཡོད་ཟེར་དེ་རོ་ཁྱི་གི་མགོ། དེ་ཕྱག་མཚན་འབད་བ་ཅིན་དེ་རྡོ་རྗེ་དང་དེ་སྤུ་གྲི་བསྣམས་ཏེ་ཡོད་ཟེར་མས་རྡོ་རྗེ་སྤུ་གྲི་བསྣམས་ཏེ་ཡོད་ཟེར། ད་བདེ་སྐྱིད་ཕྱག་མཚན་སོ་སོ་སོ་སོ་མ་འདྲ་བོ་མ་འདྲ་བོ་ཨ་འདི་ཟོམ་པའི་ཡུལ་བདག་ལུག་དེ་བདེ་སུ་ཀ་ར་ད་ང་ཅི་རང་འདི་དེ་མཐོང་སྣང། འདི་ཡི་གི་སྣང་བརྙན་ལྡེབས་རིས་འདི་སུ་ན་ལེ་བར་དེ་རྗེ་བ་བྱིན་ལེ་ཅན་བེ་ར་ཧ་གོ་ཚུལ། འདི་ལེ་ལྔ་པ་བེ་བ་བྱིན་བདུད་པ་དམར་མོ་སེམས་མི་འདི་ཡིན་པས་བདུད་པ་དམར་མོ་སེམས་མི་འདི་ཡིན་དེ་སྐུ་མདོ་དམག་བེ་ཡོད་མེད་དེ་བདེ་སྐྱིད་ཕྱག་མཚན་འབེབས་པ་བྱིན། དེ་དང་བདེ་སྐྱིད་དམ་པ་ར་དེ་སྐྱེ་དགུ་ལྟོ་འདི་དེ་སྤུ་ཤུལ་གྱི་བསྒོ་བའི་ཡུལ། སྤུ་ཤུལ་ཟེར་མི་དེ་ང་ཅི་ར་དུད་འགྲོའི་བརྒྱ་བྱིན་ཡིན། བརྒྱ་སྤུ་ཤུལ་ཟེར་དེ་དགུ་ལྟོ་དགུ་ལས་མ་སྤྱང་ཟེར་འདབ་བཞག་འདབ་འཛུམ་པའི། དེ་མིག་གི་རླབས་སེ་ལུ་བརྒྱ་དེ་གཉིས་པོག་ཤི་སེ་རླབས་མེད་ང་ཅི་ཁ་ལས་དེ་ཨང་འདི་སྤུ་ཤུལ་ཟེར་མི་དེ་ཨང་འདི་ཡིན། དེ་དགུ་ལྟོ་དེ་ཨང་འདི་བརྒྱ་སྤུ་ཤུལ་གྱི་བསྒོ་བའི་ཡུལ། དེ་གཟུགས་འདི་རྨིས་པའི་ཡུལ། དེ་ལས་ཕྱག་མཚན་འབེབས་བ་བྱིན། ད་ལྟ་གཞུག་བཀང་སྟེ་གྱེས་པའི་འདོད་པས་ཀྱིས་ཚོས་པའི་ད་གཞུག་གིང་དེ་ཡིན། སེམས་སྨད། དེ་སླད་བསྒྲུབ་པ་དེ་ཡིན་པས། ད་ནུབ་ཀྱི་རྣལ་འབྱོར་མ་བསྒྲུབ་པའི་བརྡ་ལུ་དེ་ཐ་མ་བསྒྲུབ་པ་དེ། བསྒྲུབ་པ་དེ་ནོར་བསྲུང་དམར་ལྗང། ནོར་བསྲུང་སེམས་སྨད་དེ་སྐུ་མདོག། དེ་དམར་ལྗང་པའི་ཡུལ་སེམས་སྨད། དམར་དང་ལྗང་ཁུ་བླ་སེར་ལྕབ་ལྕབ་འཛོམས་པའི་སྐུ་མདོག་དམར་ལྗང་པའི།

ནུབ་ཁ་ཐུག་ལས་ཐོན་ཏེ་སྐྱེས་པའི་ཚུལ་རང་ལུ་ཏེ་འདས་པའི་སྣང་མེད་དེ་དེ་ནུབ་ཁ་ཐུག་གི་རྣལ་འབྱོར་མ་དྲུག་སེ་མི་འདི་ཡང་ནི་སྨྲའམ་ལ། ད་དེ་སྐྱེས་པའི་ཤིམ་ལས་པས་ནུབ་ཁ་ཐུག་ལས་འདས་པའི་སྣང་མེད་ཀྱི་རྣལ་འབྱོར་མ་དྲུག་འདི་ཡང་སྟེ་རིམ་པ་བཞིན་དུ་བརྗོད་ཚར་ཡིན། ད་ནུབ་ཀྱི་རྣལ་འབྱོར་མ་དྲུག་འདི་ཡང་སྟེ་རང་གི་ཀླད་པའི་ནང་ན་ལས་ཐོན་ཏེ་སྐྱེས་པས་དེ་བཟུང་པའི་རང་ལུ་སྣང་དོན་ཡོད་ལས་དེ་འདི་དེ་དེ་ལུ་འཇིགས་སྐྲག་དང་དངངས་སྐྲག་སྐྱེ་དགོས་མི་འདུག་སེ་མེད་དེ་ལུ་དད་པ་དང་མོས་གུས་སྐྱེ་དགོས་དོན་ཡོད་པ་ཡིན་ཏེ་རང་རྒྱལ་གྱིས

ཕས་ཨང་དེ་བཟུང་བས་ཤིམ་ལེ་པས་དེ་དེ་ཡང་དེ་ལས་གཞན་པའི་རེ་ཧ་གོ་ཤེས་པ་ཅིན་དེ་ལུ་འཇིགས་སྣང་དང་འཇིགས་སྐྲག་དེ་ཚུ་སྐྱེ་དགོས་མིན་དེ་ལས་གཞན་པའི་ཧ་གོ་དགོཔ་དེ་ཁག་ཆེ་སེ་མེད་འཇིགས་སྐྲག་དང་དངངས་སྐྲག་དེ་ཚུ་མི་སྐྱེ་ནི་གི་དོན་ལུ་ལ་ཞུ་ལེ་ད་ག་ར་གི་དེ་བཟུང་བས་དེ་དེ་ལུ་དང་དུ་ལེན་གཞན་པའི་སྐད་དད་པ་དང་མོས་གུས་སྐྱེད་དེ་སྐྱེས་པའི་ཤིམ་ལེ་པས་དེ་ཐུགས་ལུ་བཞག་དགོཔ་དེ་ཡང་ཁག་ཆེ་ཏོག་ཏོག་འདུག་སེ་ཞུ་ནི་ལ་ད་དེ་སྐྱེས་པའི་ཤིམ་ལེ་པས་དེ་ནུབ་ཀྱི་རྣལ་འབྱོར་མ་དྲུག་དེ་ཞུ་ཚར་ཡིན